མྱོང་ཚོར་བཀའ་མོལ་སོགས་ཡོད་པས་ལྷན་རྒྱས་ཐུགས་དགྱེས་གསན་ཡོང་བ་ཞུ། ཐོག་མར་དེ་ལ་ཏོག་དབྱིབས་ནད་ཀྱིས་ཟིན་པའི་སློབ་ཕྲུག་ཚོ་ལ་མྱོང་ཚོར་གང་བྱུང་བ་འཛིན་རིམ་བཅུ་པ་པད་མའི་བུ་མོ་བསྟན་འཛིན་འོད་ཟེར་ལགས་དང་བསྟན་འཛིན་རིག་འཛིན་ལགས་གཉིས་ལ་བཅར་འདྲི་ཞུས་པ་ཁག་ཅིག་གསན་རོགས་གནང།

བུ་མོ་བསྟན་འཛིན་རིག་འཛིན་ལགས་ལ་ད་རིང་ངེད་ཀྱི་བཀྲ་ཤིས་བདེ་ལེགས་རླུང་འཕྲིན་ཁང་གི་ཏོག་དབྱིབས་གོ་རྟོགས་ལེ་ཚན་ནང་ལོག་ལ་ཕེབས་པ་ཐུགས་རྗེ་གནང་ལབ་ཡ་ཡིན། བསྟན་འཛིན་རིག་འཛིན་ལགས་བཀྲ་ཤིས་བདེ་ལེགས། རླུང་འཕྲིན་གསན་མཁན་ཚང་མ་ལ་བཀྲ་ཤིས་བདེ་ལེགས། ཁྱེད་རང་ཏོག་དབྱིབས་བཅུ་དགུའི་ནད་རིམས་དེ་ད་ན་བ་དེ་ཤེས་པ་རེད་བ། བྱས་ཙང་སྐབས་དེ་དུས་ཙམ་ནས་ཁྱེད་རང་ལ་ནད་རྟགས་འདྲ་པོ་ཅིག་ག་འདྲེ་ག་འདྲེ་ཐོན་སོང་ག་འདྲེ་ན་ཚ་འདི་ན་ལུགས་བྱུང་སོང་ན་ཚ་འདི་ན་བའི་གནས་སྐབས་ལ་ཁྱེད་རང་འཚོ་བ་ག་འདྲེ་འདྲ་བྱུང་སོང་འདི་ཅིག་ང་ལ་གསུང་རོགས་གནང་དང། ང་ཆ་བཞག་ན་དུས་ནད་རིམས་འདི་ན་ནས་ནད་རྟགས་དམིགས་བསལ་འདྲ་གང་ཡང་བྱུང་མ་སོང།

ཞེ་སྣང་ལ་ཚིག་དེ་བྱང་བུ་ཤེས་ན་ད་བསམ་བློ་ནང་སླེབས་མ་སྲིད་ག་ཡ་ན་ད་ལྟ་ཡུམ་མཉམ་ལྟ་བུའི་ཉེ་རིམ་ན་རེ་ལ་ད་ལམ་སང་ངོ་སིལ་སིལ་སིལ་ད་ཧང་འགྲོ་སང་བྱིན་ལྷག་སི་ད་ར་ཨན་འདི་ཅར་ག་ལི་ག་ལི་ད་ད་ལྟ་ཡུལ་ཉེ་རིམ་གོ་ལ་ད་མི་ཨོ་སི་དོན་ཨན་ད་ཞེ་སྣང་འགྲོ་དངངས་སྐྲག་འགྲོ་སྐྱེ་ཡ་འགྲོ་ཤི་ལས་སུ། བསྟན་འཛིན་རིན་འཛིན་ལགས་ད་ཁྱེད་རང་སྐབས་དེ་དུས་ཚོད་ན་ནི།

ཕོག་པའི་རྒྱུ་མཚན་གྱིས་ཨེ་ད་ཏོག་དབྱིབས་ནད་དུག་འདིའི་ཐོག་ལ་ཨེ་ན་ཡང་ཁྱེད་རང་གི་གཟིགས་ཕྱོགས་དང་བསམ་ཚུལ་ག་རེ་ཡོད་ན་འོ་འདི་སྐོར་ལ་ཅིག་གསུང་རོགས་གནང་དང། ང་རང་འདྲ་ཆ་བཞག་ན་ཏོག་དབྱིབས་འདི་ཡིན་པ་བསམ་ཚུལ་འདྲ་ལབ་ན་སེམས་པ་སྐྱིད་པོ་བསྡད་དང་ཁ་རས་གོན་ཟེར་དུས་གལ་ཆེན་པོ་མཐོང་གི་འདུག་ར་ཨ་ནི་ང་ཚོ་ཕྱི་ལོག་འགྲོ་དུས་དང་ཚང་མ་ལག་པ་བཀྲུས་ཨ་ནི་ཁ་རས་ཡག་པོ་གྱོན་དེ་དཔེ་གལ་ཆེན་པོ་མཐོང་གི་འདུག། དེ་ཚོ་རེད་སེ་ལ་ད་ཨ་ད་ངེད་ཀྱི་ད་དྲི་བ་མཐའ་མ་འདྲ་བོ་ཅིག་ལ་ཁྱེད་རང་ལ་ཞུ་ཡས་ལ། ཁྱེད་རང་གིས་སྔོན་མ་ཡིན་ན་ང་ཚོ་ཚང་མ་ཏོག་དབྱིབས་བཅུ་དགུའི་ནད་དུག་འདི་ལ་ཚང་མ་ཞེད་བྱས་ནས་ནད་ཡམས་འདི་ག་དུས་འདྲ་ཅིག་ཕོག་གི་རེད་བསམས་ཞེད་སྡོད་ཀྱི་ཡོད་རེད་བ། ད་ད་ལྟ་ཁྱེད་རང་གིས་ད་ན་ཚ་འདི་སོ་སོ་གི་ལུས་ལ་མྱོང་བྱས་ནས་ན་ཚ་འདི་ན་ཚ་བའི་རྗེས་ལ་ད་ཁྱེད་རང་གི་ཡང་བསམ་ཚུལ་འགྱུར་བ་ཐེབས་པ་བྱས་ཡོད་རེད་བ། ན་ཚ་འདི་གི་ཐོག་ལ་ན་ཚ་འདི་ག་འདྲ་ཡིན་མིན་ཐོག་ལ་འོ་འདི་ད་ག་འདྲ་ཅིག་ཡོད་ཟེར་གྱི་ཡོད་ན།

ལགས་སོ་ཐུགས་རྗེ་གནང། ལགས་སོ་ཐུགས་རྗེ་གནང། ད་རྒྱ་ཆེའི་གཟིགས་མོ་བ་ཚོ་ལ། སྙན་གསན་ཞུ་ཡས་ཅིག་ལ་ནད་འདིའི་ནད་རྟགས་དངོས་སུ་ཅི་ལུས་གང་འདྲ་ཡོད་མེད་ཐོག་རང་ལུས་ལ་དངོས་སུ་མྱོང་བ་ཁག་ཅིག་གིས་བཀའ་མོལ་གནང་བ་རྣམས་ཐུགས་དགྱེས་གསན་ཡོང་བ་ཞུ།

ཕྲུ་གུ་ཡོད་བསམ་དང་ང་རང་ཆ་བཞག་ན་དེ་དུས་ཅིག་ཡར་ལངས་ནས་སྒུག་སྒུག་བསྡད་ནས་ཅིག་དཀའ་ལས་ཁག་མཁན་འདྲ་བོ་བྱས་མར་ཉལ་བསྡད་ན་སྐྱིད་ཤོས་འདྲ་བོ་བྱས་མར་ཉལ་བསྡད་ན་ཡང་རྗེས་ནས་དབུགས་སུབ་འགྲོ་མཁན་འདྲ་བོ་བྱེད་ཀྱི་འདུག། དེ་ཡིན་དུས་ད་རྒྱ་གར་ལ་ངོ་མ་འདི་འདྲས་ཡོད་པ་ང་ཚོ Electrolyte འདྲ་བོ་དེ་འདྲས་ཡོད་པ་དེ་འདྲས་བཏུང་ཡས་ངས་གལ་ཆེན་པོ་མཐོང་གི་འདུག་ད་དེ་ང་རང་རང་གི་དེ་ཡིན་ད། ཉམས་མྱོང་ད་དེ་ཁ་ནས་གཟུགས་པོ་ཅིག་སྐྱོ་བོ་བྱས་སོང་བ་ལ་གྲོགས་པོ་ཞེས་དེ་འདྲ་བྱས་ཆུ་ཆུ་ག་ཚོད་མང་མང་བཏུང་ནས་དེ་ག་ཟེར་གི་ད།

ག་དུས་འགྲོ་གྲོགས་ཡོད་མེད་དང་སྐད་ཅིག་སྐད་ཅིག་གི་འགྱུར་བ་ག་འདྲའི་འགྲོ་གི་ཡོད་མེད་དེ་དེ་དུས་དངོས་གནས་ཧ་གོ་གི་འདུག་ཅིག་ཕྱི་ཡི་གི་ཅིག་ཁྲ་ཟིག་པ་ཟིག་འབྱོར་པ་འདི་དེ་བཅོས་མ་ཡིན་པ་དང་ཅིག་བཟོས་བཞག་ཡོད་ཡིན་པ་དང་དངོས་གནས་ན་གཟུགས་པོ་འདི་ཐང་པོ་མེད་ན་ནི་ཅིག་ལས་ཀ་ག་རེ་བྱེད་པར་བྱས་ནས་བྱེད་ཐུབ་ཡག་གི་ནུས་པ་མེད་ཀྱོག་བྱས་འདི་འདྲའི་དཔེ་དེ་མ།

ཚགས་པར་ཁག་རེའི་གནས་ཚུལ་ཁག་ཐོན་གྱི་འདུག་པ་ཐོན་དུས་ཙམ་པ། དམིགས་བསལ་ད་ལྟ་སྔོན་མ་གཅིག་ན་ཚ་འདི་ནད་རྟགས་ཐོན་ཡིན་ནའི་གཅིག་གཟུགས་པོ་བདེ་བོ་ཡོང་རྒྱུ་དེ་ཚོ་དམིགས་བསལ་གཟབ་གཟབ་བྱེད་དགོས་འདུག་ཁབ་རྒྱབ་ཚར་ནས་ལྷོད་ཡངས་བཏང་ཡས་མི་འདུག་འོང་དེ་གཅིག་ཞུ་གི་འདུག་བྱུང་སོང། ཐུགས་རྗེ་ཆེ་གནང། ན་ཚ་འདི་ཕོག་གི་མ་རེད་བསམ་པའི་གི་མཐོང་ཆུང་དང་ལྷོད་ཡངས་མ་བཏང་རོགས་ཞེས་གསུངས་སོང། དབུགས་སངས་ནས། གཟུགས་པོ་ལ་ཤུགས་མེད་པའི་དཀའ་ངལ་དང། ཟས་ཟ་ཡས་ཕར་བཞག་མིག་གིས་མཐོང་ནའི་ཞེ་མེར་མེར་ལངས་ཀྱི་ཡོད་པ་དང། ཚ་བས་ལུས་ནས་རྔུལ་ཆུ་མང་པོ་ཐོན་པའི་དཀའ་ངལ་ཆེན་པོ་ཡོད་པ་ཤེས་དགོས་པ་ནི་གལ་གནད་ཆེན་པོ་ཡིན་པ་གསུངས་སོང་ཐུགས་རྗེ་ཆེ་གནང། སྐུ་ཁམས་བཟང། བཀྲ་ཤིས་བདེ་ལེགས་རླུང་འཕྲིན་ཁང་ནས་ནི་གུས་མོ་ལ་ཏོག་དབྱིབས་ན་ཚ་ཕོག་པ་དང་ནི་ཟུར་བཀག་བསྡད་པའི་ཉམས་མྱོང་སྐོར་ལ་བག་ཙམ་བཤད་རོགས་གསུང་བ་ནང་བཞིན་ཨ་དེ་རིང་ཐོག་མ་དེ་ལ་གུས་མོས་རླུང་འཕྲིན་ལེ་ཚན་འདི་གསན་མཁན་ཡོངས་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་གི་ཡིན། ནི་གུས་མོ་ང་རང་ལ་ཆ་མཚོན་ན་ནི་སྤྱི་ཟླ་ལྔ་པའི་གི་ཚེས་ཤར་དེ་པར་བྱས་ནས་ད་ན་ཚ་འདི་ཕོག་རེད།

ཨ་དེ་འདྲ་འགྲོ་རྟགས་རེད་ཅེས་བསམ་ཡོད་མ་རེད། ད་ཡིན་ནའི་ཚེས་བཞི་ལ་ད་ང་རང་གི་དྲ་རྒྱ་ནང་ལ་གཅིག་ཡིན་ན་རྟགས་མ་འདྲ་བ་མ་འདྲ་བ་གཞན་པ་ག་རེ་འདུག་ཅིག་ལྟ་དུས་དྲ་རྒྱ་ནང་ལ་ངས་ག་རེ་མཐོང་སོང་ལབ་ན། ནི། སྔོན་མ་གི་ང་ཚོ་ཏོག་དབྱིབས་ན་ཚ་འདི་གི་ར་ཏོག་དབྱིབས་གཉན་རིམས་ཀྱི་ནད་རླབས་དང་པོ་དེ་ལ་དེ་མི་འདུག་ད་ཕྱིས་སུ་ད་ལྟ་ནད་རླབས་གཉིས་པའི་སྐབས་ལ་ཨ་ནི། མི་ཉུང་ཤས་ཅིག་ལ་དེ་འདྲའི་གི་ནད་རྟགས་ཐོན་ཡོད་ཀི་འདི་ནང་ལོགས་དྲ་རྒྱ་ནང་ལ་གསལ་འདུག་ར། ཕལ་ཆེར་བརྒྱ་ཆ་བཅུ་བཞི་ཟེར་འདྲ་པོ་ཅིག།

ཡག་པོ་དྲག་ཡོད་དེ་ཡིན་ནའི་ནང་གི་ད་ནང་ལོགས་ལ་ད་ནད་འབུ་དེ་གི་སྐྱོན་རྒྱག་ཀྱོག་དེ་ད་རྦད་སོས་ཡག་ལ་དུས་ཚོད་འགོར་གྱི་ཡོད་ས་རེད་དེ་འདི་འོ་བྱས་ནས་སོ་སོ་ངོས་ནས་གང་ཐུབ་ཐུབ་ཨམ་ཅི་ལགས་ཀྱི་ལམ་སྟོན་གནང་བ་ནང་བཞིན་གཟབ་གཟབ་བྱས་བསྡད་ཡོད་ཨང་བོད་བོད་སྨན་འདྲ་པོ་བྱེད་ན་མུ་མཐུད་ཟ་བསྡད་ཡོད་ད་འདི་ཆ་ལ་ལབ་ན་གཅིག་གི་གཟུགས་པོ་གི་ནད་སྲུང་དང་དེ་ཚང་མ་ལ་ཡག་པོ་ཕན་གྱི་འདུག་ཨ། ང་རང་ནམ་རྒྱུན་ན་སྤྱིར་བཏང་བོད་སྨན་ཞེ་པོ་མང་པོ་ཟ་མྱོང་ཡས་དེ་འདྲ་གང་ཡང་མེད་ད་ཡིན་ནའི། ང་བོད་ཀྱི་གསོ་བ་རིག་པ་ལ་སྔོན་མ་ནས་ཡིད་ཆེས་དང་དེ་ཡོད། ད་ད་ལན་ན་ཚ་འདི་ན་བྱས་སོ་སོ་དངོས་སུ་བོད་སྨན་གྱིས་ད་བསྐྱབས་པའི་གི་དེ་ཡོད་འདུག་བསམ་པ་ནས། ནི་ད་ག་རེ་ལབ་དགོས་རེད་སྔོན་མ་ལས་ལྷག་ད་བོད་ཀྱི་གསོ་བ་རིག་པ་རེད་བོད་སྨན་ལ་ད་དད་པ་དང་ཡིད་ཆེས་ཤུགས་ཆེ་རུ་འགྲོ་སོང་འདྲ་བ་ཞིག་བསམ་བསམ་བྱུང། ནི། འདི་སྒང་ལ་ད་ང་རང་ཚོའི་ངོས་ནས་ཅིག་གི་ན་བསྡད་པའི་གི་དུས་ཚོད་དེ་ལ་ཟུར་བཀག་དེ་སྡོད་དུས་ནི་བསམ་བློ་བཏང་ཡས་ཀྱི་གོ་སྐབས་མང་པོ་ཞེ་པོ་ཅིག་བྱུང་དུས་ནི། ང་རང་ཚོའི་སེམས་ཁམས་དཀའ་ངལ་མ་འཕྲད་ཡས་ལ་ནི་ག་དུས་ཡིན་ནའི་ཕྱོགས་བཟང་ས་ནས་བསམ་བློ་བཏང་དགོས་ཡས་འདྲ་པོ་ཅིག་ཆགས་བསྡད་ཤག། ད་ད་ལྟ་ན་ཟིན་མཁན་ཚོ་ནང་ལོགས་ནས་ད་ད་ལྟ་ན་ནས་དྲག་ཚར་བ་དེ་འདྲས་ཡས་ཡོད་འགྲོ་ཡང་མ་ན་རྒྱུ་དེ་འདྲས་ཡས་ཡོད་རེད། ད་ཚང་མས་གིས་ཅིག་ག་ལབ་དགོས་རེད་ཅིག་ན་སོང་ན་སེམས་པ་སེམས་པ་ལ་ཅིག་དངངས་སྐྲག་ཞུ་སྐྱེ་དགོས་ཡ་དེ་འདྲ་གང་ཡང་མི་འདུག་ག་ལབ་ན་ན་ནས་དཀའ་ངལ་འཕྲད་དེ་གྲོངས་ཕྱིན་མཁན་ཡོད་རེད་དེ་འདི་ལས་ལྷག་ཨ་ནི་དྲག་སྐྱེད་བྱུང་མཁན་མང་པོ་དཔེ་ཡོད་རེད་བ་འོང་འདི་འདྲའི་བཟོ་ཅིག་བསམ་བློ་བཏང་ན་ཨ་ནི་དངོས་གནས་བྱས་སེམས་ཁམས་ལ་དཀའ་ངལ་ཉུང་ང་ཅིག་འཕྲད་ཀྱི་འདུག་ཨ་ནི་མི་སུ་ཡིན་ནའི་སོ་སོའི་གཡས་གཡོན་དང་ཉེ་འགྲམ་ལ་ནད་པ་དེ་འདྲ་ཡོད་ན་སོ་སོའི་ངོས་ནས་གང་ཐུབ་ཐུབ་ཀྱིས་རོགས་པ་བྱེད་ཡས་ཀྱི་འབད་བརྩོན་ཞུ་དགོས་ཀྱི་འདུག་སོ་སོ་གཙུག་ཏུ་ནད་པའི་འགྲམ་ལ་འགྲོ་དགོས་དགོས་མ་རེད་ཡིན་ནའི་ཁ་པར་བརྒྱུད་ནས་ཅིག་ཅ་ལག་དགོས་ཡ་ད་དེ་ཚོ་འདི་སྒོ་འགྲམ་ལ་སྐྱེལ་ཐུབ་ཡ་ད་དེ་འདྲ་ད་གནང་ཐུབ་ཀྱི་རེད་ཚང་མས་ཀྱི་གཅིག་གིས་གཅིག་ལ་ནི་ཕན་ཐོགས་ཡ་གི་ཐབས་ཤེས་བྱེད་དགོས་འདུག་འདྲ་པོ་ཞིག་དྲན་གྱི་འདུག་ནི་ད་མང་པོ་ཞུ་རྒྱུ་ཆ་ངན་རུ་བྱས་ཙང་ནི་གསན་མཁན་ཚང་མ་ལ་ནི་ཅིག་ད་ང་རང་ངོས་ནས་ཉམས་མྱོང་བྱུང་བ་དེ་ད་ཅིག་ཕན་ཐོགས་ཀྱི་རེད་བསམ་བྱས་ཏོག་ཅིག་ཞུས་ཡིན། བཀྲ་ཤིས་བདེ་ལེགས། ཏོག་དབྱིབས་ན་ཚ་ཕོག་པ་དང་ཟུར་བཀག་གི་ཉམས་མྱོང་གསུངས་པ་དེ་ནས་དམིགས་བསལ་ཤེས་པ། ཉྭ་རིལ་ན་བ་དང་མགོ་ལ་གཟེར་ཚག་བརྒྱབ་པ་ནང་བཞིན། དེ་ཡང་དཔྲལ་ཀོག་གས་གྲབས་ཡོད་པའི་ཟུག་དེ་མིན་རུས་ཟུག་དང་ཚ་བ་སོགས་གཅིག་གི་རྗེས་ལ་གཞན་གྱི་མུ་མཐུད་ནས་ན་བ་སོགས་ནད་རིམས་འདིའི་ནད་རྟགས་ཡིན་པ་ཤེས་དགོས་པ། གསུངས་སོ། རྡ་སྟེང་བོད་ཁྱིམ་གྱི་ཁོར་ཡུག་དང་འཕྲོད་བསྟེན་ཚོགས་ཆུང་གི་ཚོགས་གཙོ་རྒན་འཇིགས་མེད་ལགས་ཀྱིས་ནད་རླབས་གཉིས་པར་དངོས་སུ་མདུན་སྐྱོད་ཞབས་ཞུའི་སྐབས་ཀྱི་མྱོང་ཚོར་རྣམས་གསུངས་པ་གསན་རོགས་གནང། ཡང་ནས་ཡོད་དུས་དེ་འདྲའི་སྒྲ་བྱ་རྒྱུ་ལ་ད་དང་པོ་ང་ཚོའི་སློབ་གྲྭའི་ནང་ལོགས་ནད་ཡམས་དེ་ཁྱབ་ཡོང་པའི་སྐབས་སུ་དང་པོ་ད་ང་ཚོའི་བསམ་པའི་ནང་ལ་ཏོག་ཅིག་ན་གི་རེད་བསམ་བསམ་འདྲ་པོ་ཅིག་བྱུང་ཡོད་མ་རེད། ག་རེ་བྱས་ནས་ལབ་ན་རྒྱ་གར། ཨ་ནི་རྒྱ་གར་ནང་ལོགས་རིམ་པས་ད་ལྟ་ག་ལབ་ཐེངས་མང་གོ་ཆོད་དེ་ཨ་ནི་སྐར་མ་དང་གཉིས་ལ་ང་ཚོ་ཨ་ནི TCV པས་ད་ཅག་པོ་གྲོགས་བྱས་ནས་ཨ་ནི་ཐེངས་མང་གོ་ཆོད་དེ་བདུན་ཕྲག་གཅིག་གཉིས་ལ་ང་ཚོ་ཆད་ཡོད་པ་སོང་ས་ཨ་ནི་དེ་རིང་ན་ཚ་འདི་རིང་འདྲ་གི་རེད་བསམ་བསམ་དེ་འདྲས་ཀྱི་འདྲ་ཡོད་སེམས་ལ་ཚོར་བ་དེ་འདྲ་གང་ཡང་བྱུང་མ་སོང་ད་ཡིན་ནའི་བྱས་སོང་ཨ་ནི་ག་ལབ་ད་རླུང་འདྲ་ཆགས་ལབ་ནས་ག་ལབ་ད་རིམ་པས་རིམ་པས་བྱས་ནས་ཕྲུ་གུ་ནང་ལོགས་ན་ནས་ཨ་ནི་ཕྲུ་གུ་ག་ལབ་གང་འཚམ་ཞིག་ན་སོང་ཨ་ནི་དེའི་སྐབས་སུ་ང་ཚོ་གཙོ་བོ་དེ་ག་རེ་རེད་ལབ་ན་ཨ་ནི་ས་ཆ་དེ་ཚོ་ལ་ཕར་ནས་ཁྱབ་ས་གི་ས་ཆ་དེ་གའི་ལ་ཨ་ནི། དུག་སྨན་གཏོར་གར་འགྲོ་བའི་སྐབས་སུ་ཨ་ནི། དང་པོ་སེམས་ནང་ད་ཅིག་སེམས་ནང་ཞེད་སྣང་དང་དངངས་སྐྲག་དོགས་གཞི་སྐྱེ་མཁན་འདྲ་པོ་བྱེད་ཀྱི་འདུག་ག་རེ་བྱས་ལབ་ན། དེ་དུས་ང་ཚོས་ནད་ཡམས་ཁྱབ་སར་བྱས་ཨ་ནི་འདི་ག་ལ་དམིགས་བསལ་གྱི་ག་ལབ་དགོས་རེད་དེ་ནི་མཐུན་རྐྱེན་འཛོམས་པོ་ཞེ་པོ་དེ་འདྲ་གང་ཡང་མེད་པའི་རྐྱེན་གྱིས་ཨ་ནི། ཅིག། ནད་ཡམས་དེ། ཅིག་འགོས་མ་ཡོང་གི་བསམ་པ་སོ་སོའི་སེམས་པའི་ནང་ལ་ཐེ་ཚོམ་དོགས་གཞི་སྐྱེ་ཡོང་གི་འདུག་ཡིན་ནའི་རིམ་པས་རིམ་པས་བྱས་ནས་ང་ཚོས་ད། ཚང་མ་ལོ་འུ་ཚོའི་སྐྱབས་སུ་གསོལ་ཚུལ་ལས་འགལ་ཡིན་བསམ་ནས་ཁ་ལོག་རེ་གཅིག། བདག་གི་རེ་བསམ་བཟང་བའི་སེམས་ནང་ལ་དེ་འདྲའི་ཁ་ལོ་རྣམ་རྟོག་འདི་འདྲ་གས་མེད་འོ་བྱས་ནས་གཅིག་ལྷག་བསམ་རྣམ་དག་འགྲོ་བྱས་ནས་འགྲོ་བཞག་ཡིན་དུས། ཨ་ནི་ཡེ་དེ་འདྲའི་ན་ཚ་དེ་འདྲའི་ད་མི་ཚེ་གཅིག་ལའང་སུ་གཅིག་ལ་བྱུང་མ་སོང། ཡིན་ནའི་ང་ཚོ་ཨ་ནི། ཨ་ནི་ཡེ་དེ་ནས་རྗེས་ལ་ང་ཚོ་རིམ་པས་ད་ཐེངས་མ་གཅིག་ཕྱིན་གཉིས་ཕྱིན་འགྲོ་ཡིན་ཙམ་པ་ཡ་གཅིག་གོམས་ཡོང་གི་འདུག་ར། ཨ་ནི་དེ་ནས་གཉིས་ནས་སུ་སེམས་ནང་ལ་འདི་དངངས་འཚབ་དང་འདྲ་ཁེགས་པོ་ཅིག་སྐྱེ་གི་མི་འདུག་ཨ་ནི། དེ་ནང་བཞིན་གྱིས་ད་ང་ཚོ་དེ་འདྲ་དུག་རྫས་དུག་སྨན་དེ་གཏོར་བའི་སྐབས་སུ་གོ་ཧན་གྱིས་ད་ང་ཚོ་པི་པི་ཡི་ཀིད་ལ་སོགས་པ་དེ་ནང་བཞིན་ཁ་རས་དང་དེ་གའི་ཚང་མ་ལག་ཤུབས་ལ་སོགས་པ་དེ་གའི་ཚང་མ་རྗེས་ལ་ལབ་འདྲེས་ཀྱི་སྨན་ཁང་ངོས་ནས་མཐུན་འགྱུར། མཐུན་འགྱུར་གནང་ནི། ཨ་ནི་ཧ་ཅང་གི་ཡག་པོ་བྱུང་སོང། ཨ་ནི་དེ་ནང་བཞིན་ང་ཚོ་གི་ཚོགས་མི་ཚང་མས་ཀྱི་སོ་སོའི་ཀི་པན་ཧུར་ཐག་འབད་ཐག་བྱས་ནས་ལས་ཀ་ཡག་པོ་བྱས་སོང་བྱས་ཙང་དེ་ལ་ང་རང་ངོས་ནས་གཅིག། དགའ་མོས་ཆེན་པོ་བྱུང་སོང་དེ་ནང་བཞིན་སློབ་གྲྭའི་གི་ཨ་ནི། ངེས་སྟོན་པ་ཡིན་པས་ནས་ཨ་ནི་དེ་གའི་དུག་སྨན་གཏོར་ཡ་ལ་སོགས་པ་དེ་ག་ལ་འཐུས་ཤོར་བྱུང་མ་སོང་ཡག་པོ་བྱུང་སོང་ལབ་ནས། ཨ་ནི་ཡིས་བསྔགས་བརྗོད་ཡང་གནང་གི་འདུག་ཨ་ནི་ཡིས་དེ་ནས་ད་དམིགས་བསལ་སེམས་ཚོར་ལ་ནི་ཁ་ལོ་འདི་དམིགས་བསལ་གས། བྱུང་མ་སོང་གི་ལ་འོ་དེ་འདྲའི་འདྲ་པོ་ཅིག་རེད་ཤག་ཨ་ནི་རིམ་པས་རིམ་པས་ད་དུག་རྫས་དུག་སྨན་གཏོར་གཏོར་གཏོར། ནི་རིམ་པས་ཕྲུ་གུ་དེ་གའི་དྲག་སྐྱེད་ཡོང། ནི་དེ་ནི་ཉལ་ཁང་དེ་གའི་རིམ་པས་བྱས་ཏེ་སྟོང་པ་ཆགས་ཡོང་བའི་སྐབས་སུ། ནི་སོ་སོ་ཡི་ནས་སེམས་ནང་གི་དགའ་ཚོར་འདྲ་པོ་ཅིག་སྐྱེ་ཡོང་གི་འདུག། བྱས་ཙང། དེ་འདྲའི་ད་ཉམས་མྱོང་ལ་ནི་ཁ་ལོ་ད་དེ་འདྲའི་སེམས་ཚོར་འདྲ་པོ་ཅིག་ཕྱིན་ཅི་བྱས་ལ་ཞུས་ན་ནི་དེ་འདྲས་ཡིན། རྒན་ལགས་ནས་རླུང་འཕྲིན་ཐོག་མྱོང་ཚོར་རྣམས་གསུངས་གནང་བ་ཐུགས་རྗེ་ཆེ། རྒན་ལགས་ཀྱི་རེ་སྐུལ་གཞས

དངོས་གནས། གཞས་འདི་སྙན་པོ་ཞེ་པོ་འདུག་ཐུགས་རྗེ་ཆེ་གནང། ད་རིང་བཀྲ་ཤིས་བདེ་ལེགས་རླུང་འཕྲིན་གྱི་གླུ་དབྱངས་ལེ་ཚན་ནང་རེ་སྐུལ་གཞས་ཀྱི་ལེ་ཚན་འདི་ཏོག་དབྱིབས་ནད་མནར་བྱུང་བ་ཚོ་དང་མདུན་སྐྱོད་ཞབས་ཞུ་བ་ཚོ་ཐུགས་སྤྲོ་པོ་ཡོང་བའི་ཆེད་དུ་འབུལ་ལམ་ཞུས་པའི་ཐོག་མ་དེ་ལ་གཞས་མཐུན་སྒྲིལ་གྱི་རང་སྒྲ།

ང་རང་ཚོས་དུས་རྟག་ཏུ་གསན་རྒྱུ་བྱུང་ན་དྲན་པ་ནི ྋགོང་ས་མཆོག་གི་བཀའ་སློབ་དང་ཆོས་བཤད་རེད། མཚམས་འདི་ལ ྋགོང་ས་མཆོག་གིས་དགེ་སློང་བློ་བཟང་གྲགས་པས་ཚ་ཁོ་དཔོན་པོ་ངག་དབང་གྲགས་པ་ལ་གདམས་པའི་ལམ་གཙོ

ཁེངས་སྐྱུང་གི་ཚིག་ཅིག་རེད་ལ་གཙོ་བོ་པའི་ཚིག་ཉུང་ཉུང་གཅིག་གི་ནང་ལོགས་ལ་ཨ་ནི་དོན་བསྡུས་འདྲ་པོ་ཅིག་བཤད་ཀྱི་ཡིན་གསུང་གི་ཡོད་ས་རེད། གང་དག་སྲིད་པའི་བདེ་ལ་མ་ཆགས་ཤིང་དལ་འབྱོར་དོན་ཡོད་བྱ་ཕྱིར་བརྩོན་པ་ཡིས་རྒྱལ་བ་དགྱེས་པའི་ལམ་ལ་ཡིད་རྟོན་པའི་སྐལ་ལྡན་དེ་དག་དང་བའི་ཡིད་ཀྱིས་ཉོན། ད་ངེས་འབྱུང་དགོས་པའི་རྒྱུ་མཚན་འདི། རྣམ་དག་ངེས་འབྱུང་མེད་པར་སྲིད་མཚོ་ཡི་བདེ་འབྲས་དོན་གཉེར་ཞི་བའི་ཐབས་མེད་ལ། སྲིད་ལ་བརྐམ་པ་ཡིས་ཀྱང་ལུས་ཅན་རྣམས་ཀུན་ནས་འཆིང་ཕྱིར་ཐོག་མར་ངེས་འབྱུང་བཙལ།

ད་ནུས་པ་ཆེན་པོ་ཞིག་རག་རེད་དེ། ད་དེ་ནི་སྟོང་ཉིད་ལྟ་བ་དགོས་པའི་རྒྱུ་མཚན་གནས་ལུགས་རྟོགས་པའི་ཤེས་རབ་མི་ལྡན་ན་ངེས་འབྱུང་བྱང་ཆུབ་སེམས་ལ་གོམས་བྱས་ཀྱང་སྲིད་པའི་རྩ་བ་བཅད་པར་མི་ནུས་པས་དེ་ཕྱིར་རྟེན་འབྲེལ་རྟོགས་པའི་ཐབས་ལ་འབད། གང་ཞིག་འཁོར་འདས་ཆོས་རྣམས་ཐམས་ཅད་ཀྱི་རྒྱུ་འབྲས་ནམ་ཡང་བསླུ་བ་མེད་མཐོང་ཞིང། དམིགས་པའི་གཏད་སོ་གང་ཡིན་ཀུན་ཞིག་པ་དེ་ནི་སངས་རྒྱས་དགྱེས་པའི་ལམ་ལ་ཞུགས།

དང། སྣང་བ་རྟེན་འབྲེལ་མི་བསླུ་བ་རྒྱུ་མཚན་དུ་བྱས་ཏེ་རང་བཞིན་སྟོང་པ་དེ་ཚུར་ངེས་པ་དྲང་ཡོང་ངེས། གཞན། སྣང་བ་རྟེན་འབྲེལ་མི་བསླུ་བ་དང་སྟོང་པ་ཁས་ལེན་བྲལ་བའི་གོ་བ་སོ་སོར་ཤར་བ་ཡིན་ན། སོ་སོར་བློ་ལ་ཤར་བ་ཡིན་ན་ཡོང་གི་ཡོད་མ་རེད། ད་དུང་ཐུབ་པའི་དགོངས་པ་རྟོགས་པ། ནམ་ཞིག་རེས་འཇོག་མེད་པར་ཅིག་ཅར་དུ། ཅིག་ཅར་དུ་ཟེར་བ་ལྟར་ཚིག་དེ་གི་གོ་བ་ལེན་སྟངས། མཁས་པ་ཚོས་ཟིན་ཐོ་དང། ཚིག་རྒྱུན་དཔྱད་པ་གཙོ་བོར་བྱས་ན་ཡང་ཟམ་གདོང་དང་གཅིག་ཡོད་རེད། ད་གང་ལྟར་དེ།

གཏན་གྱི་འདུན་མ་མྱུར་དུ་སྒྲུབས་ཤིག་བུ་ཞེས་གསུངས་ཡ་གི་ཉེ་བའི་ཚིག་འདི་ད་ང་ཚོ་ཚང་མ་ལོག་ལ་ཡང་ཕལ་ཆེར་འཇུག་གི་ཡོད་རེད་བ། དེ་འདྲ་ཡིན་དུས་ད་འོ་ད་ཨེ་ནི་ལམ་གཙོ་གསུམ་པོ་དེ་ཨེ་ནི་ཉམས་ལེན་བྱེད་དགོས་རེད་གསུང་གི་ཡོད་རེད་ད་ང་ཚང་མ་ལོག་ཨེ་ནི་འབྲིང་དུ་བཀོད་པ་ལམ་རིམ་འབྲིང་པོ་ཨེ་ནི་ཉམས་ལེན་རྒྱས་པ་དེ་ལམ་རིམ་ཆེན་མོ

འགྲོ་བའི་རིགས་ཚང་མར་བྱང་ཆུབ་ཀྱི་སེམས་བསྐྱེད་པར་བྱ་དགོས་པ་དང། སྟོང་ཉིད་རྟོགས་པའི་ཤེས་རབ་ཀྱིས་དབེན་པ་བསྟེན་ཏེ་བརྩོན་འགྲུས་བསྐྱེད་དགོས་པ་གསུངས་པ་རྣམས་དུས་རྟག་ཏུ་དྲན་དགོས་པ་གསུངས་སོ། ཏོག་དབྱིབས་ནད་མནར་བྱུང་བ་ཚོ་དང་མདུན་སྐྱོད་ཞབས་ཞུ་བ་ཚོ་ཐུགས་སྤྲོ་པོ་ཡོང་བའི་ཆེད་དུ་འབུལ་ལམ་ཞུས་པའི་གཞས་མཐུན་སྒྲིལ་གྱི་རང་སྒྲ་གཉིས་པ་ཞེས་པ་འདིས་ཐུགས་དགྱེས་གསན་ཡོང་བ་ཞུ།

བར་མཚམས་འདི་ལ་ལེ་ཚན་ཉིན་ཁྱད་པར་ཅན་གསན་པར་ཞུ། བཀྲ་ཤིས་བདེ་ལེགས་རླུང་འཕྲིན་གསན་མཁན་ཡོངས་ལ་གུས་པ་བསྟན་འཛིན་ད་མཁན་ངོས་ནས་འཚམས་འདྲི་ཞུ། ང་ཚོའི་ཁྱད་པར་ཅན་གྱི་ཉིན་མོ་ངོ་སྤྲོད་ལེ་ཚན་ལ་ཕེབས་པར་དགའ་བསུ་ཞུ་རྒྱུ་ཡིན། ལེ་ཚན་འདི་ནི་བོད་དང་རྒྱ་གར་དེ་བཞིན་རྒྱལ་སྤྱིའི་ཉིན་མོ་ཁྱད་པར་ཅན་རྣམས་རྣམ་པ་ཚོ་ལ་ངོ་སྤྲོད་ཞུ་ཡ་གི་ལེ་ཚན་གལ་ཆེན་པོ་ཞིག་ཡིན་པས་ལྷན་རྒྱས་མུ་མཐུད་ནས་གཟིགས་རོགས་གནང། ང་ཚོས་ད་བར་ལེ་ཚན་བཅུ་དྲུག་བསྐྱངས་ཟིན་པས་དེ་ཡི་བརྒྱུད་རིམ་ནང་ལ་ཁྱད་པར་ཅན་གྱི་ཉིན་མོ་བཅོ་ལྔ་ངོ་སྤྲོད་ཞུས་ཟིན་པ་ཡིན་པས་རྣམ་པ་ཚོ་ལ་ཅུང་ཟད་ཐུགས་ཕན་སོས་པའི་རེ་བ་ཞུ་གི་ཡོད། རྣམ་པ་ཚོས་མཁྱེན་གསལ་ལྟར་དེང་སང་ཐེམ་བཀག་བཀའ་རྒྱ་སྐབས་རྒན་གཞོན་བར་གསུམ་རང་ཉིད་ཀྱི་ཁྱིམ་ནང་དུ་བཞུགས་ཀྱི་ཡོད་པ་དང་རང་རང་སོ་སོའི་དུས་རྒྱུན་གྱི་བྱ་གཞག་དང་མཉམ་དུ་ཉིན་ལྟར་ལུས་སྦྱོང་ངམ་ཡོ་ག་རྩེ་ཡ་དེ་གལ་གནད་ཆེ་བར་བརྩིས་ནས་རྒན་གཞོན་བར་གསུམ་མང་པོས་ལུས་སྦྱོང་གནང་དང་གནང་བཞིན་ཡོད་པ་རེད། ལུས་སྦྱོང་འདིས་རང་གི་ཕྱི་ཡི་ལུས་པོ་བདེ་ཐང་ཡོང་བ་མ་ཟད་ནང་བསམ་པ་ཡང་ཞི་བདེ་གནས་ཐུབ། དེ་འདྲ་སོང་ཙང་དེ་རིང་ལེ་ཚན་ནང་རྣམ་པ་ཚོ་ལ་རྒྱལ་སྤྱི་ཡི་ལུས་སྦྱོང་ཉིན་མོའམ། International Yoga Day། ཐོག་མར་ག་དུས་འགོ་ཚུགས་ཡོད་མེད་དང་ཉིན་མོ་དེ་ག་དུས་སྲུང་བརྩི་གནང་གི་ཡོད་མེད་སྐོར་ལ་ཏོག་ཙམ་ཞུ་གི་ཡིན་པས་རྣམ་པ་ཚོ་ཡག་པོ་གསན་པའི་རེ་བ་ཞུ་གི་ཡོད། International Yoga Day འམ་རྒྱལ་སྤྱི་ཡི་ལུས་སྦྱོང་ཉིན་མོ་དེ། སྤྱི་ཟླ་དྲུག་པའི་ཚེས་ཉི་ཤུ་གཅིག་ཉིན་སྲུང་བརྩི་ཞུ་གི་ཡོད་པ་རེད། ཉིན་མོ་དེ་ཐོག་མར་རྒྱ་གར་གྱི་སྲིད་བློན་ནཱ་རིན་དར་མོ་དྷི་མཆོག་གིས་ཉིས་སྟོང་བཅུ་བཞི་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་ཚོགས་ཆེན་སྐབས་ཐོག་མར་བསམ་འཆར་ཕུལ་བ་དང། ཚོགས་ཆེན་འདི་སྐབས་ཞལ་བཞེས་ཐོབ་ནས་དུས་དེ་ནས་བཟུང་ལོ་ལྟར་སྤྱི་ཟླ་དྲུག་པའི་ཚེས་ཉི་ཤུ་རྩ་གཅིག་དེ་རྒྱལ་སྤྱིའི་ལུས་སྦྱོང་ཉིན་མོའམ International Yoga Day སྲུང་བརྩི་ཞུས་དང་ཞུ་མུས་རེད། རྒྱལ་སྤྱིའི་ལུས་སྦྱོང་ཉིན་མོ་ནི་འཛམ་གླིང་གང་སར་སྲུང་བརྩི་ཞུ་གི་ཡོད་པ་དང། ང་ཚོའི་བོད་པའི་སྤྱི་ཚོགས་ནང་ལ་ཡང་ལྷག་པར་དུ་སློབ་གྲྭ་ཁག། དགོན་སྡེ་ཁག་གཞིས་ཆགས་ཁག་ནང་ཉིན་མོ་དེ་ལ་གནས་སྡོད་མི་སྣ་ཁག་གིས་ལུས་སྦྱོང་གི་ཕན་ཡོན་དང་གལ་གནད་སྐོར་གོ་རྟོགས་སྤེལ་བ་དང་ལུས་སྦྱོང་ཁག་ཡང་ངོ་སྤྲོད་གནང་གི་ཡོད་པ་རེད། ལོ་ལྟར་ཉིན་མོ་དེ་ལ་བརྗོད་གཞི་འདྲ་མིན་ཡོད་པ་དང། ད་ལོ་རྒྱལ་སྤྱི་ཡི་ལུས་སྦྱོང་ཉིན་མོ་ཐེངས་བདུན་པ་འདི་ཡི་བརྗོད་གཞི་ནི Yoga at Home and Yoga with Family། བོད་སྐད་ནང་ལ། ལུས་སྦྱོང་ནང་དང་ནང་མི་མཉམ་དུ་རྩེ་ཅེས་རེད་འདུག་སོང་ཙང་རྣམ་པ་ཚོ་ཉིན་མོ་དེ་ཐུགས་ལ་བཅངས་ནས་རང་གི་ནང་མི་མཉམ་དུ་ལུས་སྦྱོང་ངེས་པར་དུ་རྩེ་རོགས་གནང། རང་ཉིད་དང་རང་ཉིད་ཀྱི་ནང་མི་ཚང་མ་ལུས་སེམས་གཉིས་བདེ་ཐང་ཡོང་བའི་རེ་བ་ཞུ་གི་ཡོད། རེ་བ་འདི་དང་མཉམ་དུ་ང་ཚོས་ལེ་ཚན་འདི་འདི་གར་མཚམས་འཇོག་བྱེད་ཀྱི་ཡིན་པས། རྣམ་པ་ཚོ་ལ་ཤེས་བྱ་གསར་བ་ཐོབ་པའི་རེ་བ་ཞུ་གི་ཡོད། ང་ཚོ་ལེ་ཚན་འདི་གསན་པར་ཐུགས་རྗེ་ཆེ་ང་ཚོ་ལེ་ཚན་རྗེས་མའི་ནང་བསྐྱར་དུ་མཇལ་ཡོང་མ་མཇལ་བར་རྣམ་པ་ཚོ་སྐུ་གཟུགས་ཐུགས་ཅག་གནང་རོགས་གནང། ཁ་རས་མཆོད་རོགས་གནང་རྒྱང་ཐག་བཞག་རོགས་གནང་དོན་མེད་ཕྱིར་མ་ཐོན་རོགས་གནང། ཐུགས་རྗེ་ཆེ། ཡང། ཏོག་དབྱིབས་ནད་མནར་བྱུང་བ་ཚོ་དང་མདུན་སྐྱོད་ཞབས་ཞུ་བ་ཚོ་ཐུགས་སྤྲོ་པོ་ཡོང་བའི་ཆེད་དུ་འབུལ་ལམ་ཞུས་པའི་གཞས། བཀའ་དྲིན་ཆེ། ཞེས་པ།

ང་ཚོ་ལ་ཕ་མ་ཡོད། དྲིན་ཆེ་བའི་ཕ་མ་ཡོད། ཁོང ྋགོང་ས་བསྟན་འཛིན་རྒྱ་མཚོ་མཆོག་དྲིན་ཆེ་བའི་ཕ་མ་ཡིན། དངོས་གནས་གཞས་དེ་སྙན་པོ་ཞེ་དྲག་འདུག། ཡང། སྒྲུང་གསན་པར་འཐད་པའི་གང་ཟག་མང་པོ་ཡོད་པ་ཚོའི་ཆེད་དུ་བྱིས་སྒྲུང་དང་སྒྲུང་གཏམ་གྱི་ལས་རིམ་ཞིག་མཚམས་འདིར་འབུལ་ལམ་ཞུ།

ཐའི་ལེན་གྱི་སངས་རྒྱས་གསེར་སྐུའི་ལྷ་ཁང་དེ་ལ། ལོ་རེ་ལ་འཛམ་གླིང་གི་ཡུལ་སྐོར་སྤྲོ་འཆམ་པ་ས་ཡ་མང་པོས་མཇལ་ཁ་ཞུ་བཞིན་ཡོད་པ་རེད། བྱས་ན་སངས་རྒྱས་གསེར་སྐུའི་ལྷ་ཁང་འདི་དེ་འདྲའི་སྙན་གྲགས་ཆེན་པོ་དེ་འདྲ་ག་རེ་བྱས་ནས་ཡིན་ནམ། རྒྱ་ཆེའི་གཟིགས་མོ་བ་རྣམ་པ་ལྷན་རྒྱས་ལ་ཞུ་ཡས་ལ་སངས་རྒྱས་གསེར་སྐུའི་ལྷ་ཁང་དེ་དེ་འདྲའི་སྙན་གྲགས་ཆེན་པོ་ཡོང་དོན་ལ་གནད་དོན་གསུམ་ཡོད་པ་རེད། ཐོག་མར་དེ་ལ་འཛམ་གླིང་ནང་གི་གསེར་རྐྱང་པས་བཞེངས་པའི་སངས་རྒྱས་ཀྱི་སྐུ་ཆེ་ཤོས་ཡིན་པ་དང། དེ་ཡང། ཚ་གསེར་བཏང་པའི་སྐུ་མ་ཡིན་པ་དང་གསེར་གསེར་རྐྱང་ལས་གྲུབ་པའི་སྐུ་ཡིན་པ་དང་གཅིག། གཉིས་པ་དེ་ལ་དེའི་རྒྱབ་ལྗོངས་ལོ་རྒྱུས་སྙན་པོ་ཞེ་དྲག་ཡོད་པ་དང་གལ་སྲིད་ཁྱེད་རྣམ་པས་གསན་པ་ཡིན་ན་ཐུགས་མཉེས་པོ་ཞེ་དྲག་ཡོང་གི་རེད། གསུམ་པ་དེ་ལ་མི་ཚེ་ལ་ཕན་པའི་སློབ་གསོ་ཞིག་ཡོད་པ་རེད། རྣམ་པ་ལྷན་རྒྱས་ཀྱིས་གསན་ནས་ལག་ལེན་དུ་འཁྱེར་བ་འདྲ་ཞིག་ཡིན་ན་མིའི་ནང་ནས་མི་མ་འདྲ་བ་ཅིག་ལ་འགྱུར་ཡས་ཀྱི་རེ་བ་ཡོད་པ་རེད། བྱས་ན་གང་དེ་ཁྱེད་རྣམ་པས་ཐོག་མར་གསན་གྱི་ཡོད་ན། སློབ་གསོ་ཡང་ན་སྒྲུང། ལགས། སྒྲུང་འདི་གསུང་གི་ཡོད་ན། ལགས་སོ་ད་དེ། སྒྲུང་གཏམ་ཞུས་ནས་རེད་ལོ་རྒྱུས་དེ་འདི་འདྲ་ཡིན་པ་རེད། དེ་ཡང། ཕྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་ལྔའི་གྲང་ངར་ཆེ་བའི་ཞོགས་པ་ཞིག་ལ། སྐུ་གཉེར་རྒད་པོ་ཞིག་གིས་ལྷ་ཁང་གལ་ཆེའི་ནང་ནས་ཞལ་འདོན་གནང་བཞིན་ཡོད། ཁོང་བཞུགས་སའི་ལྷ་ཁང་དེའི་ནང་དུ། འཇིམ་སྐུ་ཡང་ན་འདམ་སྐུ་ཆེན་པོ་ཞིག་ཡོད་པ་རེད། དེའི་ཞབས་ངོས་དེར་ཞལ་འདོན་གནང་ནས་ཡོད་པའི་དུས་ཚོད་ཞིག་ལ། གཞུང་དོན་ལས་བྱེད་ཁག་ཅིག་དེར་ཕེབས་ནས་ལྷ་ཁང་གི་སྒོ་བརྡུངས། ལྷ་ཁང་ནང་དུ་ཕེབས་ནས་ལྷ་ཁང་གི་སྐུ་གཉེར་ལགས་ལ་ལྷ་ཁང་འདི་མགྱོགས་པོ་གཏོར་གྱི་རེད། སྐུ་ཆེན་པོ་དེ། རྒྱལ་སའི་ཕྱོགས་གཞན་པ་ལ་སྤོ་ཡས་ཡིན་ཞེས་བཀའ་ཕེབས། ཁྱེད་རང་གནས་གསར་པ་དེ་ལ་ཞལ་འདོན་གནང་ཆོག་གི་རེད་གསུངས། སྐུ་གཉེར་རྒད་པོ་དེ་ཧང་སངས་ནས་ལྷག། ཁོང་གི་དྲན་པ་ལ་ཁོང་གི་ལྷ་ཁང་འདིའི་ནང་ལ་མི་ཚེ་ཧྲིལ་པོ་ཞལ་འདོན་སྐྱོར་ནས་བཞུགས་པ་དྲན། སྐུ་གཉེར་ལགས་ཁོ་རང་ལ། ནང་ཟེར་ན་རེད་ལྷ་ཁང་ཟེར་ན་རེད་དེ་ལས་མེད་པ་དང། དེའི་ལོ་རྒྱུས་ཡང་ལོ་བརྒྱ་ཕྲག་རིང་ནས་གནས་ཡོད་པའི་ལྷ་ཁང་ཡིན་པ་དང། ད། དེ་མེད་པ་བཟོ་གི་ལབ་དུས་རྩ་ནས་ཏོག་ཙམ་རིང་ལ་གའི་གུ་ཅི་ལབ་ཡས་མེད་པ་ཧང་སངས་ནས་ལྷག་པ་རེད། དེ་ནས་ཧོབ་ཏེ་ཁ་ལ་ག་རེ་བྱས་ནས་བཤིག་ཡས་ཡིན་ན་སྐད་ཆ་དྲིས་ཐུབ་པ་རེད། གཞུང་འབྲེལ་མི་སྣས་རྒྱ་ལམ་ཆེན་མོ་བཟོ་ཡ་རེད་དེའི་ལམ་ཁ། ལྷ་ཁང་དེའི་སྟེང་ནས་འཁེལ་གྱི་ཡོད་པ་གསུངས་པ་རེད། དེ་ནས་ཡུན་རིང་པོ་མ་འགོར་བ་ལ་ས་འདྲུ་རླངས་འཁོར་སྐེ་རིང་ཁྲིད་ནས་སངས་རྒྱས་ཀྱི་སྐུ་ཆེན་པོ་དེ་བཏེགས་ནས་རྒྱལ་སའི་ས་གནས་གཞན་དུ་གནས་སྤོས་བྱས་པ་རེད། དེའི་བརྒྱུད་རིམ་དེར་སྐུ་དེ་ལ་བརྡབ་འཁྲུག་དང་ཕོག་ཐུག་བྱུང་ནས་སེར་ཁ་ཤོར། དེ་མཐོང་ནས་སྐུ་གཉེར་ལགས་དེ་བློ་ཤིན་ཏུ་ཕམ་ནས། མཚན་གང་གཉིད་ཀྱང་མ་ཁུག་པར་ལྷག་པ་རེད། མཚན་དཀྱིལ་མ་ལ་ཡར་ལངས་བྱས་ནས། མིག་མཆི་མས་གང་བ་ཕྱིས་བྱས་ནས་གློག་ཞུ་ཁྱེར་ཏེ། སངས་རྒྱས་ཀྱི་སྐུ་ཆེན་པོ་དེ་ལ་སྐྱོན་ག་བ་ག་བ་ཤོར་ཡོད་མེད་བལྟ་དུས་རྩ་ནས། གློག་ཞུའི་འོད་ཀྱི་འོག་ལ། སེར་ག་ཡོད་པ་ཚང་མ་ནས་འོད་ཆེན་པོ་ཞི་བོ་གཅིག་འཕྲོ་བ་གཅིག་མཇལ་བ་རེད། དེ་འདྲའི་སངས་རྒྱས་ཀྱི་སྐུའི་སེར་གའི་འོག་ནས་འོད་ཆེན་པོ་འཕྲོ་བ་དེ་འདྲའི་མཇལ་བ་དེ་ཁོ་རང་གི་མི་ཚེའི་ནང་གི་མྱོང་ཚོར། ངོ་མཚར་ཅན་གསར་པ་ཡིན་པ་དང། སེར་ག་དེ་ཚོའི་འོག་ལ་ཡང་བསྐྱར། ཡག་པོ་བྱས་ནས། ནན་ཏན་གྱིས་ལྟ་དུས་རྩ་ནས་སེར་ག་ཞིག་ཕྱིན། སེར་ག་ཞིག་པའི་རྒྱུ་མཚན་གྱིས་ཨ་ནི་དེ་ནས་མར་དེ་ལས་མང་བ་གི་འདག་པ་ཕྱི་ལ་ཕར་གོག། དེ་འདྲའི་གོག་པའི་རྒྱུ་མཚན་གྱིས་ཨ་ནི། འདག་པ་གི་སྐུ་ཆེན་པོ་དེ་གང་ཚང་མར་ཞིག་ཕྱིན་པ་རེད། སངས་རྒྱས་ཀྱི་འདམ་སྐུ་ཆེན་པོ་དེའི་ནང་ལོགས་ནས་གསེར་སྐུ་གསེར་གསེར་རྐྱང་ལས་གྲུབ་པའི་སངས་རྒྱས་ཀྱི་སྐུ། སྔོན་མ་དེ་ལས་ལྷག་པ། གཟི་བརྗིད་ཆེ་བ། འོད་ཟེར་ཆེ་བ། བརྗིད་ཉམས་དོད་པ། འོ་དེ་མཇལ་དུས་རྩ་ནས་སྐུ་གཉེར་ལགས་དེ། དགའ་ཐག་ཆོད་ཧང་སངས་ཁོ་རང་མིག་གིས་མཐོང་བ་དེ་ཡང་ཨ་ནི་དངོས་གནས་ཡིན་མིན་མ་ཤེས་པ། སྤུ་གུ་ཆུང་ཆུང་དེ་འདྲའི་ཅ་ལག་ཡག་པོ་དེ་འདྲ་རྙེད་བྱས་ནས་དགའ་བྱས་ནས་ངུ་གི་ཡོད་པ་ནང་བཞིན་སྐུ་གཉེར་ལགས་དེ་ཡང་དགའ་ངུ་ཤོར་བ་རེད། སང་ཉིན་ཞོགས་ཀས་སྔ་པོ་ནས་རྒྱལ་སའི་མི་མང་དེ་ཚོ་གིས་གནས་ཚུལ་དེ་ཧ་གོ་དུས་རྩ་ནས་མི་མང་ཡོངས་སུ་རྫོགས་པ། གསེར་གསེར་རྐྱང་ལས་གྲུབ་པའི་གསེར་སྐུ། བརྗིད་ཉམས་དོད་པོ་དེ་མཇལ་ག་ཡོང་བ་རེད། ཚང་མས་དེ་འདྲ་གི་འགྱུར་བ་གང་འདྲ་བྱས་ནས་བྱུང་ཡིན་ན་བསམ་ནས་ཡ་མཚན་གྱི། གནད་དོན་དེ་རྒྱལ་ཁབ་ཀྱི་མཁས་དབང་མང་པོས་རྟོག་ཞིབ་པ་ལ་བརྟགས་ཏེ་ལན་གང་མགྱོགས་རག། སྐུ་དེ་དངོས་སུ་འཇིམ་སྐུ་མ་ཡིན་པ་དང་ལོ་བརྒྱ་ཕྲག་གི་སྔ་རོལ་ནས་གསེར་སྐུ་རང་ཡིན་པ་ཤེས་ཐུབ། དེའི་ལོ་རྒྱུས་དེ་ཡང་དུས་རབས་བཅོ་བརྒྱད་ཀྱི་ནང་ལ་འབར་མས་ཐའི་ལེན་ལ་དབང་བསྒྱུར་བྱེད་དུས་ཙམ་ནས་ཁོང་ཚོས་མི་ཚོ་སྡེབ་གསོད་དང། རྒྱུ་ནོར་ལོངས་སྤྱོད་ཚང་མ་འཕྲོག་གི་ཡོད་པ་ཤེས་བྱས་ནས་གསེར་སྐུ་དེ་ཡང་འཕྲོག་ཡས་ཀྱི་ཉེན་ཁ་མཐོང་བྱས་ནས་ལྷ་ཁང་དེའི་གྲྭ་པ་དེ་ཚོས་ཀྱི་རིག་པ་གསར་པ་ཅིག་རྙེད་བྱས་ནས་གསེར་སྐུ་ཆེན་པོ་དེ་ཕྱིའི་ངོས་ལ་རྡོ་དང་བྱེ་མ་འདག་པ་འོ་དེ་འདྲས་ནས་གྲུབ་པའི་ཀྱི་ཨ་ནི་རྩི་ཕྱི་ཡར་བཀོད་བྱས་ནས་འདམ་སྐུ་ཆེན་པོ་དེ་བཟོས་པ་རེད། འབར་མའི་དབང་སྒྱུར་སླེབས་དུས་རྩ་ནས་འབར་མའི་མི་དེ་ཚོ་གིས་གསེར་སྐུ་ཡིན་པ་མ་ཤེས་ནས། འདམ་སྐུ་དེ་ཕན་ཐོགས་ཀྱི་མ་རེད་བསམ་ནས་སྣང་མེད་དུ་བཞག་པ་རེད། དེ་ནས་ལོ་མང་པོའི་རིང་ལ་འདམ་སྐུ་དེ་ལ་ཕྱག་མཆོད་པ་ཕུལ་བྱས་ནས། ལོ་དང་དུས་རབས་མི་རབས་མང་པོ་བརྗེས་པའི་དབང་གིས། ད་ལྟའི་དུས་ཚོད་ལ་དེའི་ནང་ལ་གསེར་སྐུ་ཡོད་པ་སུ་ཡང་ཤེས་ཡས་མེད་པ་ལྷག་བྱས་ནས་ད་ལྟའི་བར་དུ་མི་ཚོས་འཇིམ་སྐུ་དེ་མཇལ་ནས་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་ལྔའི་ཉིན་བཟང་པོ་དེ་ལ་གསེར་སྐུ་ཡིན་པ་གཞི་ནས་ཤེས་ཐུབ་པ་རེད། སངས་རྒྱས་གསེར་སྐུའི་ལོ་རྒྱུས་དེ་དེ་ཙམ་ཕྱིན་པ་རེད། ད་དེ་ནས་ང་ཚོས་སློབ་གསོའི་གི་ཕྱོགས་ལ་འགྲོ་བ་འདྲ་བྱས་ཡིན་ན། ངའི་སེམས་པ་ལ་སློབ་གསོ་དེ་ལས་སླ་པོ་གཅིག་དང་གནད་དུ་ཁེལ་བ་གཅིག་རེད་འདུག་བསམ་གྱི་འདུག་བརྗིད་ཉམས་དོད་པའི་སངས་རྒྱས་ཀྱི་གསེར་སྐུ་གཅིག་ང་རང་ཚོ་ཚང་མའི་གཟུགས་པོའི་ནང་ལ་ཡང་ཡོད་པ་རེད། གསེར་སྐུ་ཡག་པོ་དེ་འདྲའི་གཅིག་ཡོད་པ་གཅིག་ང་ཚོས་མ་ཤེས་པ་བྱས། མི་མང་པོ་ཞིག་གིས་སོ་སོའི་ཚེ་སྲོག་ཡང་དོར་ཡོད་རེད། ཡང་མི་མང་པོ་གཅིག་གིས་མི་ཚེའི་དཀའ་སྡུག་མང་པོ་མྱོང་བྱས་ནས། དངོས་སུ་སོ་སོ་གང་ཡིན་པ་ཤེས་ཐུབ་པའི་གི་གསེར་སྐུ་དེ་ཕྱི་ལ་ཐོན་ཐུབ་པ་ཡང་བྱུང་ཡོད་པ་རེད། སྤྱིར་བཏང་གསེར་སྐུ་དེའི་སྟེང་ལ་ཉོན་མོངས་དུག་གསུམ་གྱི་དྲེག་པས་བཀང་བྱས་ནས་སྦས་ཡོད་པ་དེ་ང་ཚོ་གིས་ཤེས་ཐུབ་ཀྱི་རེད་བྱས་ཙང་དུས་རྟག་ཏུ་ཉོན་མོངས་དུག་གསུམ་ནས་ཐར་བྱས་ནས་གསེར་སྐུ་དེ་འཛམ་གླིང་གི་ཕྱི་ལ་ཕར། བརྗིད་ཉམས་དོད་པའི་འོད་ཟེར་འཕྲོ་ཐུབ་པ་ཅིག་གནང་ཐུབ་པ་དེ་གལ་ཆེན་པོ་རེད་ཞུ་ཡས་ཡིན། དེ་དང་མཉམ་དུ་སྒྲུང་གཏམ་གྱི་ལེ་ཚན་དེ་འདི་ལ་མཚམས་བཞག་ཡས་ཡིན། རྣམ་པ་ལྷན་རྒྱས་ཀྱིས་ཐུགས། དགའ་ཚོར་ཆེན་པོའི་ངང་ནས་གསན་པ་སྙིང་ཐག་པ་ནས་ཐུགས་རྗེ་ཆེ་གནང། རྗེས་མའི་ལེ་ཚན་ནང།

ཡང་ཏོག་དབྱིབས་ནད་མནར་བྱུང་བ་ཚོ་དང་མདུན་སྐྱོད་ཞབས་ཞུ་བ་ཚོ་ཐུགས་སྤྲོ་པོ་ཡོང་བའི་ཆེད་དུ་འབུལ་ལམ་ཞུས་པའི་འཇམ་དབྱངས་བཀྲ་ཤིས་ལགས་ཀྱི་གཞས་བཀའ་དྲིན་ཆེ།

བཀའ་དྲིན་ཆེ། རྣམ་པ་ལྷན་རྒྱས་ཐུགས་སྤྲོ་པོ་བྱུང་ཡོད་པའི་རེ་བ་ཞུ། གཙོ་བོ་སློབ་ཕྲུག་ཚོར་ཕན་ན་དྲན་ནས་དཔེ་དེབ་ཀློག་སྟངས་ཀྱི་ལེ་ཚན་ཞིག་བར་མཚམས་འདིར་འབུལ་ལམ་ཞུ་ཡས་ཡིན་པས་དགྱེས་གསན་ཡོང་བ་ཞུ།

ང་ཚོའི་དཔེ་དེབ་ངོ་སྤྲོད་ལེ་ཚན་ནང་ཕེབས་པར་དགའ་བསུ་ཞུ་གི་ཡོད། ལེ་ཚན་འདི་ཡི་ནང་ལ་ང་ཚོས་འཛམ་གླིང་ནང་གི་སྐད་གྲགས་ཆེ་བའི་དཔེ་དེབ། ལྷག་པར་དུ་སློབ་ཕྲུག་ཚོ་ལ་ཐད་ཀར་འབྲེལ་བ་ཡོད་བའི་དཔེ་དེབ་འདྲ་མིན་སྣ་ཚོགས་ངོ་སྤྲོད་ཏོག་ཙམ་ཞུ་གི་ཡོད། སྤྱིར་བཏང་དཔེ་དེབ་ཀློག་ཡ་ནི་མིའི་མི་ཚེའི་ནང་དུ་མེད་དུ་མི་རུང་བའི་གོམས་གཤིས་གལ་ཆེན་པོ་ཞིག་ཡིན། ལྷག་པར་དུ་སློབ་གྲྭའི་སློབ་མ་ཚོའི་མི་ཚེའི་ནང་ལ།

ཁྱེད་རྒྱལ་ཐུབ། མེ་ཏོག་དང་རྨི་ལམ། སྤྱོད་འཇུག་ཆེན་མོ། དེ་བཞིན་དབྱིན་ཇིའི་ནང་ལ་དཔེ་དེབ་ཆུང Sadako ནས The Secret བར། དེ་བཞིན་སྐད་ཡིག་གཉིས་ཀ་ནང་གོང་ས་མཆོག་གི་ཕྱག་དཔེ་བཅས་ཚང་མའི་ཁམས་དང་མོས་པ་ལ་མཚུངས་པ་དཔེ་དེབ་མི་འདྲ་བ་བཅོ་ལྔ་ངོ་སྤྲོད་ཞུས་ཟིན་པ་ཡིན། དེ་བཞིན་དཔེ་དེབ་ཀློག་ཡ་དེ་གོམས་གཤིས་གལ་ཆེན་པོ་ཞིག་ཡིན་པས་མི་འདྲ་མིན་ལ་དཔེ་དེབ་ཀློག་ཡག་གི་དུས་ཚོད་འདྲ་མིན་ཡོད་པས་གང་ཟག་རེ་ཟུང་ལ་དུས་ཚོད་མ་རག་པའི་དཀའ་ངལ་ཡོད་པས་ད་རིང་རྣམ་པ་ཚོ་ལ་དཔེ་དེབ་ཀློག་ཡག་གི་དུས་ཚོད་སྐོར་ཅུང་ཟད་ཞིག་ཞུས་ན། དཔེ་དེབ་ཀློག་ཡག་གི་དུས་ཚོད་ཡག་ཤོས་ནི། མང་པོས་གསུངས་པ་བཞིན་ཞོགས་པ་དང་དགོང་དག་མ་ཉལ་གོང་ལ་ཡིན་པ་དང། དེ་བཞིན་རྣམ་པ་ཚོ་ལ་དཔེ་དེབ་ཀློག་ཡག་གི་གོམས་གཤིས་མེད་པ་དང་ཐེངས་དང་པོ་ཀློག་གི་ཡོད་ན། ཐོག་མ་ཉིད་ནས་ཤོག་བུ་ཉུང་ཉུང་ནས་འགོ་ཚུགས་ཡ་དང་དེ་བཞིན་དཔེ་དེབ་དེ་ཡང་རང་གི་ཁམས་དང་མོས་པ་དང་མཐུན་པ་ཞིག་གདམ་དགོས་ཡ། ཡང་རྣམ་པ་ཚོ་དཔེ་དེབ་ཀློག་པ་པོའི་སྡེ་ཚན་ནང་ལ་འཛུལ་ཞུགས་གནང་ཡ་དེ་ཡང་གལ་ཆེན་པོ། དེ་བཞིན་རང་ཉིད་ངོས་ནས་ཉིན་རེ་ཉིན་རེ་དམིགས་ཚད་ཟིན་ཡ་དེ་ཡང་ཕན་ཐོགས་ཆེན་པོ་ཡོང་གི་ཡོད་པའི་ལོ་རྒྱུས་ཀྱང་འདུག་གང་དག་དཔེ་དེབ་ཀློག་ཡག་གི་གོམས་གཤིས་མེད་པ་རྣམས་ངེས་པར་དུ་གོམས་གཤིས་བསྐྲུན་རོགས་གནང་ཞུ་གི་ཡོད། གོང་དུ་ཞུས་པའི་ཐབས་ལམ་གང་རུང་གཅིག་རྣམ་པ་ཚོ་ལ་ཐུགས་ཕན་གསོས་ཐུབ། རྣམ་པ་ཚོས་སྐད་ཡིག་གང་རུང་ནང་ཀློག་ནས་ང་ཚོའི་བོད་སྐད་དང་དབྱིན་སྐད་ཀྱི་སྡེ་ཚན་གང་རུང་ནང་རང་ཉིད་ཀྱི་དཔེ་དེབ་སྐོར་གླེང་མོལ་ཡང་བྱས་ཆོག་དེ་དང་ཆབས་ཅིག་རྣམ་པ་ཚོ་ལ་ཡང་དཔེ་དེབ་ཀློག་ཡག་ངོ་སྤྲོད་ཡོད་ན་ང་ཚོ་ལ་ངེས་པར་དུ་འབྲེལ་བ་གནང་རོགས་གནང། རང་ཉིད་ཀྱིས་དཔེ་དེབ་གང་ཀློག་པ་དེ་མི་གཞན་ལ་ངོ་སྤྲོད་ཞུ་རྒྱུ་དེ་ཡང་གལ་གནད་ཆེན་པོ་དང་གང་ཟག་གཞན་ལ་ཡང་ཐུགས་ཕན་གསོས་ཐུབ། སོང་ཙང་རྣམ་པ་ཚོ་ངེས་པར་དུ་ལེ་ཚན་འདི་ནང་མཉམ་ཞུགས་གནང་རོགས་གནང། ང་ཚོའི་ལེ་ཚན་འདི་གསན་པར་བཀའ་དྲིན་ཆེ་ང་ཚོ་ལེ་ཚན་རྗེས་མའི་ནང་དཔེ་དེབ་གཞན་ཞིག་མཉམ་དུ་མཇལ་ཡོང། མ་མཇལ་བར་གསན་མཁན་རྣམ་པ་ཚོ་ཡང་དཔེ་དེབ་མུ་མཐུད་ནས་ཀློག་རོགས་གནང་སྐུ་གཟུགས་ཐུགས་ཅག་གནང་རོགས་གནང་ཐུགས་རྗེ་ཆེ། ཡང་ཏོག་དབྱིབས་མདུན་སྐྱོད་ཞབས་ཞུ་བ་ཚོ་ལ། བསྟན་ལེགས་ཀྱིས་ཨ་མའི་ཉིན་མོར་ཨ་མ་ལ་བཏང་པའི་གཞས་ཨ་མ་དྲན་གླུ་འདི་ཐུགས་དགྱེས་གསན་ཡོང་བ་ཞུ།

གཞས་འདི་གསན་ནས་རྣམ་པ་ལྷན་རྒྱས་ཐུགས་ལ་དགེ་སེམས་དང་ལྷག་བསམ་མང་དུ་སྐྱེ་བའི་རེ་བ་ཞུ། བོད་ཁྱིམ་བཀྲ་ཤིས་བདེ་ལེགས་རླུང་འཕྲིན་གྱི་གླུ་དབྱངས་རིག་རྒྱུན་ལེ་ཚན་འདིས་མདུན་སྐྱོད་ཞབས་ཞུ་བ་ཆད་ལྷག་མེད་པ་ཚང་མ་ཐུགས་སྤྲོ་པོ་བྱུང་ཡོད་པ་དང་ཁྱེད་རྣམ་པས་རླབས་ཆེན་གྱི་ཞབས་ཞུ་གནང་བ་ལ་བཅོས་མིན་གྱི་སྙིང་དབུས་ནས་ལེགས་སོ་ལེགས་སོ་ཐུགས་རྗེ་ཆེ་ཞུ། རླུང་འཕྲིན་ལེ་ཚན་གསན་པར་ཐུགས་རྗེ་ཆེ། རེས་གཟའ་ལྷག་པ་ལྷག་དཀར་ནམ་ཡིན་ལ་ཉིན་གུང་ཕྱག་ཚོད་དང་པོ་ནས་མུ་མཐུད་ནས་སླར་ཡང་མཇལ་ཡོང་སྐུ་ཁམས་བཟང། འབྲུག་གི་འབྲུག་གི་གོང་ས་མཆོག་གི་དགུང་གྲངས་བརྒྱད་ཅུའི་སྐྱེས་སྐར་ལ་བཏང་པའི་བརྒྱད་ཅུའི་དབྱངས་སྙན་ཞེས་པ་དགྱེས་གསན་ཡོང་བ་ཞུ། ལེ་ཚན་རྗེས་མར་མཇལ་ཡོང

རྒྱ་ཆེའི་གཟིགས་མོ་བ་ཚང་མའི་སྙན་ལམ་དུ་འབུལ་ལམ་ཞུ་ཡས་ལ་རླུང་འཕྲིན་ལས་རིམ་ཟླ་བ་བཞི་ལྷག་རིང་རེས་གཟའ་ལྷག་པ་ནམ་ཡིན་ལ་ང་ཚོ་ལས་རོགས་གསུམ་ནས་འཐུས་ཤོར་མེད་པར་ཞུས་ཡོད་པས། དེ་དག་ལ Hooper དང Spotify དེ་བཞིན Gaana དང Google Podcast སོགས་མཉེན་ཆས་མང་པོའི་སྟེང་ལའང་གཟིགས་མོ་བ་མང་དག་ཞིག་གིས་ཨ་རི་དང་ཡུ་རོབ་རྒྱ་བལ་འབྲུག་གསུམ་ནས་གསན་མཁན། སྟོང་བརྒལ་བ་ཞིག་འབྱོར་གྱི་འདུག་ཐུགས་རྗེ་ཆེ། ད་དུང་ཡིན་ནས་ཡ་ལན་གང་མང་ཡོང་བའི་རེ་བ་ཞུ། དེ་དག་གིས་རླུང་འཕྲིན་ལེ་ཚན་མུ་མཐུད་ནས་གནས་ཡས་ལ་ཕན་ཐོགས་ཆེ། རླུང་འཕྲིན་གསན་ཡས་ཐུགས་མ་བསྙེལ་བ་གནང་རོགས། དེ FM རླབས་དགུ་བཅུ་ཚེག་བཞི་ཐོག་རེས་གཟའ་ལྷག་པ་ཉིན་གུང་ཕྱག་ཚོད་དང་པོ་ནས་ངེས་པར་དུ